ཉེ་ཆར་སྙན་ཐོ་ཞིག་ལས་ཨོ་སི་ཀྲི་ལི་ཡའི་ནང་གཏན་འཇགས་སྡོད་མི་ཡིན་པའི་གཞིས་སྤོ་བ་བཞི་ཆ་གཅིག་ཙམ་ཞིག་གིས། རང་ཉིད་ཀྱི་ཤེས་ཡོན་གནས་ཚད་དང་ལག་རྩལ་ལས་གནས་བབ་དམའ་བའི་ལས་རིགས་ཁག་ནང་ཞུགས་བཞིན་ཡོད་སྐོར་ཐོན་ཡོད་པས། དེས་མི་སྒེར་དང་རྒྱལ་ཁབ་ཀྱི་དཔལ་འབྱོར་ལ་གྱོང་གུན་ཆེན་པོ་ཐེབས་ཀྱི་ཡོད་འདུག་ལེ་ཚན་དེའི་ནང་གཞིས་སྤོ་བ་རྣམས་ཀྱིས་རང་ཉིད་སོ་སོའི་རྩལ་དང་ཤེས་ཡོན་གནས་ཚད་དེ་བཞིན་ལས་ཀའི་ཉམས་མྱོང་སོགས་དང་མཐུན་པའི་ལས་ཀ་འཚོལ་ཐབས་སྐོར་ངོ་སྤྲོད་བྱས་ཡོད། ལོ་ན་བཞི་བཅུ་ཞེ་གཅིག་ཅན་གྱི་མ་ཛིན་ལགས་ནི་ཁོང་གི་བཟའ་ཟླ་དང་བུ་མོ་གཉིས་ལྷན་དུ་ལོ་གསུམ་གོང་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་པ་ཡིན་འདུག་ཁོང་ཨི་རག་གི་བྱང་ཕྱོགས་སུ་ཡོད་པའི་ས་གནས་དུ་ཧོག་ཞེས་པར Electrical Engineer ཞེས་པ་སྟེ། གློག་བཟོ་སྐྲུན་ལས་རིགས་ཀྱི་ཆེད་ལས་པ་ཞིག་ཡིན་པ་དང་ས་གནས་དེར་འཇིགས་སྐུལ་རིང་ལུགས་ཚོགས་པ ISIS ཡིས་དབང་སྡུད་སྐབས་ཁོང་གི་ནང་མི་ལེ་བ་ནོན་དུ་བྲོས་འབྱོར་དུ་སོང་ཡོད་པ་རེད། ཁོང་ལོ་གསུམ་གོང་དུ་ཨོ་སི་ཀྲི་ལི་ཡར་འབྱོར་ཡོད་ཀྱང་ད་ལྟ་མུ་མཐུད་རང་ཉིད་ཀྱི་ཆེད་ལས་དང་མཐུན་པའི་ལས་ཀ་ཞིག་འཚོལ་བཞིན་ཡོད་འདུག་པས་ཁོང་གིས་འགྲེལ་བརྗོད་གནང་དོན། ང་རང་གི་ལུང་པའི་ནང་ཡོད་སྐབས་ལོ་དགུ་རིང་གློག་བཟོ་སྐྲུན་ལས་རིགས་ཀྱི་ཆེད་ལས་པའི་ཉམས་མྱོང་ཡོད་ཀྱང། ད་བར་ཨོ་སི་ཀྲི་ལི་ཡའི་ནང Seek དང Indeed ལྟ་བུའི་ལས་ཀ་འཚོལ་སའི་དྲ་ཚིགས་ནང་ངས་ལས་ཀ་མང་པོ་ཞིག་ལ་སྙན་ཞུ་བརྒྱབ་པ་ཡིན་ཏེ། ད་བར་ལམ་ལྷོང་བྱུང་མ་སོང། དེ་བཞིན་མ་ཛིན་ལགས་ཀྱིས་ཁོང་གི་བཟའ་ཟླ་ཡང་སློབ་གྲྭའི་དགེ་རྒན་ཞིག་ཡིན་པ་དང་ཁོང་གཉིས་ལ་དབྱིན་སྐད་དང་ཨོས་ཏྲི་ལི་ཡའི་ནང་ལས་ཀའི་ཉམས་མྱོང་མེད་པའི་རྐྱེན་གྱིས་ལས་ཀ་རག་པར་འགོག་རྐྱེན་ཆེ་ཤོས་འཕྲད་བཞིན་ཡོད་པར་འགྲེལ་བརྗོད་གནང་དོན།
ཨོ་སྟྲེ་ལི་ཡའི་ནང་ལས་ཀའི་སྙན་ཞུ་རྒྱག་སྐབས། ག་དུས་ཡིན་ན་ཡང་ཨོ་སྟྲེ་ལི་ཡའི་ནང་ལས་ཀའི་ཉམས་མྱོང་ཡོད་མིན་བཀའ་འདྲི་གནང་གི་འདུག་པས། ངའི་ལས་ཀ་ཉམས་མྱོང་རྒྱལ་ཁབ་གཞན་ལས་ཡིན་པའི་འགོག་རྐྱེན་འཕྲད་ཀྱི་འདུག་དེ་བཞིན་ང་ཚོའི་དབྱིན་སྐད་གནས་ཚད་ཧ་ཅང་མཐོ་པོ་མེད་པའི་འགོག་རྐྱེན་གཞན་ཞིག་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་གསུམ་པའི་ནང་ཨོ་སྟྲེ་ལི་ཡའི་དཔལ་འབྱོར་འཕེལ་རྒྱས་ལྷན་ཚོགས་ཀྱིས་བཏོན་པའི་སྙན་ཐོ་ཞིག་ལ་ལྟར་ན། གཏན་འཇགས་སྡོད་མི་ཡིན་པའི་གཞིས་སྤོ་བ་བཞི་ཆ་གཅིག་ཙམ་ཞིག་རང་ཉིད་ཀྱི་གནས་ཚད་དང། ལག་རྩལ་ལས་གནས་བབ་དམའ་བའི་ལས་རིགས་ཁག་ནང་ཞུགས་བཞིན་ཡོད་པར་བརྟེན། ཕྱི་ལོ་ཉིས་སྟོང་བཅོ་གསུམ་ནས་ཉིས་སྟོང་བཅོ་བརྒྱད་བར་ཁོང་ཚོར་གླ་ཆ་སྒོར་ཁྲག་ཁྲིག་གཅིག་ཚེག་གཉིས་ལྔ་ཙམ་གྱི་གྱོང་གུན་ཐེབས་ཡོད་པ་ཐོན་ཡོད་འདུག།

དཔེར་ན། ཁྱེད་རང་དགོས་ངེས་ཀྱི་ཤེས་ཚད་ཐོན་ནས་ལག་འཁྱེར་ཐོབ་པ་དང་རང་བཞིན་གྱི་ལས་ཀ་རག་གི་ཡོད་པ་ཁྱབ་པ་མེད། དེ་ནི་གཞིས་སྤོ་བ་ཙམ་མ་ཟད་ཨོ་སྟྲེ་ལི་ཡའི་མི་སེར་ཡོངས་ལ་འགྲོ་སྟངས་གཅིག་མཚུངས་ཡིན། ལྷག་པར་དུ་ཕྱི་མི་གཞིས་སྤོ་བ་རྣམས་ལ་ཨོ་སྟྲེ་ལི་ཡའི་ནང་ལས་ཀ་རག་སྟངས་ཀྱི་བརྒྱུད་རིམ་སྐོར་ཤེས་རྟོགས་ལེགས་པོ་ཞིག་མི་འདུག་དམིགས་བསལ་གྱི་ཁེ་ལས་ཞིག་ལ་སྙན་ཞུ་རྒྱག་སྐབས། ཆ་རྐྱེན་ཚང་དགོས་པ་མང་བས་གཞིས་སྤོ་བ་རྣམས་ལ་འགོག་རྐྱེན་འཕྲད་ཀྱི་ཡོད། དེར་བརྟེན། དང་ཐོག་རང་ཉིད་ཀྱིས་སྐབས་དུས་ཀྱི་གནས་སྟངས་ལ་གཞིགས་ནས་རང་ཉིད་ཀྱི་འདོད་མོས་ཡོད་པའི་ལས་ཀ་ཞིག་རག་ཐབས་སུ་གོམ་པ་རེ་རེ་མདུན་སྤོས་ག་འདྲ་ཞིག་བྱེད་དགོས་པར་བསམ་བློ་གཏང་དགོས། ཡང Fred Molloy ལགས་ནི། གཞིས་སྤོའི་གནད་དོན་དུ་འབྲེལ་མཐུད་ཀྱི་ཕྱག་ལས་གནང་མཁན་དང། Konnecting Group ཞེས་པའི་འགན་འཛིན་པ་ཞིག་ཡིན། ཁོ་ཚོའི་ཚོགས་པ་དེས་གཞིས་སྤོ་བ་རྣམས་ལ་མཐོང་མཆན་དང་འབྲེལ་བའི་རོགས་སྐྱོར་དང། ལས་ཀ་འཚོལ་རོགས་བྱེད་ཀྱི་ཡོད་པ་མ་ཟད། ཚོགས་པ་དེས་ལས་ཁང་ཁག་ལ་ལས་མི་བསྡུ་རུབ་ཀྱི་རོགས་སྐྱོར་ཡང་བསྐྲུན་གྱི་ཡོད་འདུག་མོ་ལི་ལགས་ཀྱིས་གཞིས་སྤོ་བ་ཚོར་རང་ཉིད་ཀྱི་འདོད་མོས་ཡོད་པའི་ལས་རིགས་མུ་མཐུད་བྱེད་པར་དེབ་སྐྱེལ་དང། ཆོག་མཆན་འཛིན་གང་ལྟར་དགོས་མཁོ་ཡོད་པ་ཤེས་རྟོགས་བྱེད་དགོས་ཞེས་ཁོང་གིས་གསུངས་དོན།

ལས་མི་བསྡུ་རུབ་ཀྱི་ཆེད་ལས་པ་ཞིག་ཡིན། ཁོང་མོས་ལས་འཚོལ་བ་རྣམས་ལ་ལས་ཀ་འཚོལ་བར་རོགས་སྐྱོར་གནང་གི་ཡོད་པ་དང། ལས་འཚོལ་བ་མང་པོ་ཞིག་གིས་རང་ཉིད་ཀྱི་ངོ་སྤྲོད་ཕྱོགས་བསྡུས་ཡི་གེའི་ནང། དགོས་ཡོད་ཀྱི་ཚིག་བེད་སྤྱོད་མི་བྱེད་པས་ལས་ཀའི་སྙན་ཞུ་ལམ་ལྷོངས་ཡོང་གི་མེད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན།
Another recommendation is to do a lot of market research, so doing search.
ལས་ཀར་སྙན་ཞུ་མ་རྒྱག་གོང་ལ་ས་མིག་དེར་ལས་མི་བསྡུ་རུབ་པ་ཚོས་ཁྱབ་བསྒྲགས་གང་འདྲ་ཞིག་སྤེལ་ཡོད་པ་དང་དེའི་ནང་དགོས་མཁོའི་ཆ་རྐྱེན་དང་འབྲེལ་བའི་ཚིག་གང་ལྟར་བེད་སྤྱོད་བྱས་ཡོད་པར་ཞིབ་ཚགས་བལྟ་དགོས། ཁྱེད་ཀྱིས་རང་ཉིད་ཀྱི་ངོ་སྤྲོད་སྙིང་བསྡུས་བྲིས་སྐབས་གང་ཐུབ་ཚིག་དེ་ཚོ་བེད་སྤྱོད་བྱས་ན་ཨོ་སི་ཀྲི་ལི་ཡའི་ལས་ཀའི་ཁྲོམ་ར་དང་མཐུན་པ་ཆགས་ནས་དགེ་མཚན་ཡོད།

དེ་ལྟར་བྱས་ན་ལས་མི་བསྡུ་རུབ་བྱེད་མཁན་ཚོས་ཁྱེད་ལ་དགོས་མཁོའི་ཆ་རྐྱེན་ཚང་མེད་ན་ཡང་སྙན་ཞུ་རྒྱག་ནས་ཁོ་ཚོའི་དུས་ཚོད་ཆུད་ཟོས་བཏང་གི་འདུག་བསམ་ནས་མཇུག་འབྲས་ངན་པ་འབྱུང་བའི་ཉེན་ཁ་ཡོད། དེར་བརྟེན་ལས་མི་བསྡུ་རུབ་བྱེད་མཁན་ཚོས་ར་སྤྲོད་བྱས་པའི་ཆ་རྐྱེན་རྣམས་རང་ཉིད་ལ་ཡོད་ཚད་དེ་ལྟར་སྙན་ཞུ་རྒྱག་དུས་ཁ་གསལ་པོ་བཀོད་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན།

རང་ཉིད་ཀྱི་གནས་སྟངས་བསྐྱར་ཞིབ་བྱས་ནས། གོམ་པ་དང་པོར་འབྲེལ་ཡོད་ལས་རིགས་དེའི་ནང་གོ་གནས་དམའ་བ་ཞིག་ལ་ལས་ཀ་བྱས་ནས་ཉམས་མྱོང་གང་འཚམ་བསགས་རྗེས། རིམ་བཞིན་རང་ཉིད་ཀྱི་རྒྱལ་ཁབ་ནང་ཡོད་པའི་གོ་གནས་གང་ཡིན་པ་དེ་དང་འདྲ་མཉམ་ཡོང་བར་འབད་བརྩོན་བྱེད་ཆོག་དེ་བཞིན་སྐབས་རེ་གཏན་འཇགས་སྡོད་མི་གཞིས་སྤོ་བ་རྣམས་ལ། འབྲེལ་ཡོད་ལས་རིགས་ཀྱི་ལག་འཁྱེར་དང་ཆོག་མཆན་འཛིན་མེད་པ་ཡོང་གི་འདུག་དེར་བརྟེན་ཁོ་ཚོར་ལས་རོགས་ཀྱི་གོ་གནས་མ་གཏོགས་རག་གི་མེད། བྱུང་ན། གློག་བཟོ་བ་ལྟ་བུ་ཞིག་ཡིན་ན་ཨོས་ཏྲེ་ལི་ཡའི་ནང་གློག་བཟོ་བའི་ཉམས་མྱོང་བསགས་ནས། རང་ཉིད་ཀྱི་ལུང་པ་དང་ཨོས་ཏྲེ་ལི་ཡའི་ནང་གློག་གི་འགྲོ་སྟངས་བར་ཁྱད་པར་གང་ཡོད་པ་གསལ་པོ་ཤེས་ཐུབ་པ་དགོས། ཡང་མདུན་ལམ་ལམ་སྟོན་པ Nadina Benvenisti ལགས་ཀྱིས། ལས་ཀར་དྲ་ཐོག་ཏུ་སྙན་ཞུ་བརྒྱབ་ཐུབ་པ་ཙམ་མ་ཡིན་པར་ཁྱེད་ཀྱིས་ལས་མི་བསྡུ་རུབ་གནང་མཁན་དང་ཐད་ཀར་འབྲེལ་བ་བྱེད་ཐུབ་ན་དགེ་མཚན་ཡོད་ཅེས་ཁོང་གིས་གསུངས་དོན། Another tip is to do lots of networking, so LinkedIn is a good. མི་གཞན་དང་འབྲེལ་མཐུད་བྱེད་རྒྱུ་ཧ་ཅང་གལ་ཆེན་པོ་ཡིན། དཔེར་ན LinkedIn ནི་ཚོང་འགྲེམས་ཁག་གི་འགན་འཛིན་དང་ལས་མི་བསྡུ་རུབ་མཁན་གྱི་མི་གཞན་རྣམས་དང་འབྲེལ་མཐུད་བྱེད་ཆེད་ཀྱི་དྲ་ལམ་ཞིག་ཡིན་པས་ཁྱེད་ཀྱིས་དེའི་བརྒྱུད་ལས་ཀའི་གོ་སྐབས་འཚོལ་ཆོག་པ་ཡིན། གལ་སྲིད་ལས་མི་བསྡུ་རུབ་མཁན་གྱི་ཁ་པར་ཨང་གྲངས་བཀོད་ཡོད་ཚེ་ཁྱེད་ཀྱིས་ཐད་ཀར་འབྲེལ་བ་གནང་ནས་འབྲེལ་ཡོད་ས་མིག་གསལ་བསྒྲགས་དེའི་སྐོར་བཀའ་མོལ་གནང་ཆོག Abby Joshi ལགས་ནི་ཁང་པ་འཛུགས་སྐྲུན་འཆར་འགོད་པ་ཞིག་ཡིན་པ་དང་ཁོང་མོ་ལོ་བཅུ་དྲུག་རིང་རྒྱ་གར་དང Saudi Arabia ནང་ཁང་བཟོ་འཆར་འགོད་པ་དང་བཟོ་བཀོད་འཆར་འགོད་པའི་ཕྱག་ལས་གནང་མྱོང་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ནང་ཁོང་མོ་ཨོ་སི་ཀྲི་ལི་ཡར་སླེབས་རྗེས་མདུན་ལམ་ལམ་སྟོན་པ་ཞིག་ལས་རོགས་སྐྱོར་བླངས་ནས་བདུན་ཕྲག་དྲུག་གི་ནང་ཚུད་ལ་ལས་ཀ་ཞིག་རག་ཡོད་པ་རེད་འདུག་ཁོང་མོས་འགྲེལ་བརྗོད་གནང་དོན། She reworked on my CV, she reworded it completely and she said people don't manually sit and read it. མདུན་ལམ་སློབ་སྟོན་པ་དེས་ངས་བྲིས་པའི་ངོ་སྤྲོད་ཡི་གེ་དེ་བཅོས་བྱས་ནས་དེ་ཨོ་སི་ཀྲི་ལི་ཡའི་ཚིག་དང་མཐུན་པ་བཟོས་སོང། ཁོང་མོས། དེང་སང་ལས་མི་བསྡུ་རུབ་མཁན་མི་ཚོས་ངོ་སྤྲོད་ཡི་གེ་ཀློག་གི་མེད་པ་དང། དེ་གློག་ཀླད་ཀྱིས་བསྐྱར་ཞིབ་བྱེད་ཀྱི་ཡོད་པས་དགོས་མཁོའི་ཚིག་བེད་སྤྱོད་བྱེད་དགོས་པ་ལམ་སྟོན་གནང་སོང། དཔེར་ན་ངའི་ལུང་པའི་ནང། Project Proposal Report། ཞེས་པ་དེར Australia ནང Business Case ཞེས་ལབ་སྲོལ་འདུག་དེར་བརྟེན་ངའི་ལམ་སྟོན་པར་ལས་ཀའི་ཉམས་མྱོང་ཞིབ་ཚགས་འགྲེལ་བརྗོད་བྱེད་སྐབས། ལབ་སྲོལ་དང་ཚིག་བེད་སྤྱོད་མི་འདྲ་བ་ཡོད་པ་ཤེས་བྱུང། མཐར David Forbes ལགས་ཀྱིས་ཞི་བུ་བ་ཚོར་རང་ཉིད་ཀྱི་རྩལ་དང་མཐུན་པའི་ལས་ཀ་རག་རྗེས། འབྲེལ་ཡོད་ཚོགས་པ་དང་ལེགས་ཉེས་ལ་དགེ་མཚན་ཡོད་ཅེས་ཁོང་གིས་གསུངས་དོན། སྤྱི་བཏང་ཞི་བུ་བ་ཚོས་རང་ཉིད་ཀྱི་ལུང་པ་དང Australia བར་ལས་ཀའི་ལམ་སྲོལ་མི་འདྲ་བ་ཆགས་ཡོད་ཀྱང། ཁོ་ཚོར་དཀའ་ངལ་སེལ་ཆེད་ཐབས་ལམ་མི་འདྲ་བ་ཡོད་པ་ཐོན་ཡོད། དེ་བཞིན་ལས་གཉེར་མང་པོ་ཞིག་གིས་གཞིས་སྤོ་བ་རྣམས་ཀྱི་ལས་ཀ་ལས་ཆོད་ལ་དགའ་པོ་བྱེད་ཀྱི་ཡོད་པ་མ་ཟད་མིག་དཔེ་འོས་པའི་ལས་བྱེད་པར་བརྩི་གི་འདུག་མ་ཟད་ང་ཚོར་མི་དེ་ལྟ་བུ་གཞན་ཡོད་མེད་བཀའ་འདྲི་བྱེད་ཀྱི་འདུག། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།